སངས་རྒྱས་ལ་གནང་ཡ་ཡོད་མ་རེད། གསུང་ངན་སོང་གི་ལས་དེ་མ་ཟད་བར་དུ་དེ་ནས་ཡང་ཐར་ཡ་ཡོད་མ་རེད། ཇི་ལྟར་སངས་རྒྱས་ཀྱི་བི་གའི་འཕྲིན་ལས་ཟེར་ཡ་དེ་ཞེ་དྲག་གི་དེ་བསམ་གྱིས་མི་ཁྱབ་པ་ཅིག་རེད། ཧ་ལས་པའི་བི་གའི། བསམ་གྱིས་མི་ཁྱབ་པ། སྐུ་ཡི་བ་སྤུའི་བུ་ག་རེ་རེ་གི་ཡང་བའི་སེམས་ཅན་པའི་གྲངས་མེད་པ་སྨིན་གྲོལ་ལ་པའི་བཀོད་ཐུབ་ཡ་དེ་འདྲ་ཅིག་རེད་དེ་ངན་སོང་རྣམས་ལ་ལས་ཀྱི་དབང་གིས་སྐྱེས་ཚར་སོང་ན་ཨ་ནི་ཡར་དྲང་ཡ་ཡོད་མ་རེད་དེ་ལས་དེ་མྱོང་ནས་པའི་མ་རྫོགས་བར་དུ་ཨ་ནི་སྐྱབས་མེད་མགོན་མེད་པ། ཨོ་དེ་འདྲའི་གི་གནས་ཅིག་ལ་སྡོད་གི་ཡོག་རེད་ད་ལྟ་བཅའ་བི་ཡོག་རེད་དགོན་ཡོག་རེད་ཨོ་ད་མཐུན་རྐྱེན་སྒང་ག་ཚང་བསྡད་ཡོག་རེད་བ་ཨོ་དེ་དུས་གཟབ་གཟབ་བྱེད་དགོ་རེད་གསུངས་པ་རེད་བ་ད་ཨོ་དེ་རེད། ད་ངན་སོང་གི་སྡུག་བསྔལ་དེ་བྱས་ཙང་གང་བྱས་པའི་ངན་སོང་ལས་ཡར་ཐར་དགོས་ཡག་གི་རྒྱུ་མཚན་ག་རེ་རེད་ངན་སོང་ཟེར་ཡ་དེ་པའི་སྡུག་བསྔལ་གི་རང་བཞིན་རེད་དེ་རེད་བ། ད་དེ་ཡིན་ཙང་སྡུག་བསྔལ་སོ་སོ་སྡུག་བསྔལ་འདོད་གི་ཡོག་མ་རེད་བ

འོ་དེ་རེད། ཁམས་གསུམ་འཁོར་བ་འདི་པའི་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས་བའི་མནར་བསྡད་པ། རྐྱེན་དང་འཕྲད་ན་སྡུག་བསྔལ་འབྱུང་ཆོག་ཆོག་ཅིག། གནས་སྐབས་དེ་གའི་ལྷ་དང་མི་ཡི་གོ་འཕང་ཐོབ་དེའི་ནང་ནས་པའི་ལྷ་ཡུལ་འདྲ་པོ་ཡང་བདེ་བ་ཆེ་བ་ཡིན་ནའི་ཨནི་ཁམས་གོང་མའི་དེ་ལྷ་དེ་ཚོ་ལ་བའི་སྡུག་བསྔལ་གྱི་སྡུག་བསྔལ་དེ་ཡོག་མ་རེད་བ་མངོན་གྱུར་བ་ཡིན་ན་ཡང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཡོག་རེད། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་ལས་ཐར་ཡོག་མ་རེད། ངན་སོང་ནས་ཐར་ཡོག་མ་རེད། ད་འདོད་ལྷ་དེ་ཚོས་བི་ཀའི། བི་ཀའི་བདེ་སྐྱིད་ལ་ཁབ་གསོལ་བི་ཀའི། བདེ་སྐྱིད་པའི་འཛོམས་པ་དེ་ལ་གཡེངས་ནས་ཆོས་བསྒྲུབ་ལོང་མ་བྱུང་བ་བྱས་སྔ་མ་ཆོས་བསྒྲུབ་ནས་དགེ་བ་བསགས་བཞག་ཡ་གི་ལས་དེ་ཚོ་རྫོགས། ཨ་ནི་མང་ཆེ་བ་ཅིག་ལྷ་ལ་སྐྱེས་ནས་པའི་མང་ཆེ་བ་ཅིག་ཤི་བའི་སྒང་ལ་ངན་སོང་དུ་སྐྱེ་གི་ཡོག་རེད། རུ་པ།

ད་ཁམས་གསུམ་འཁོར་བ་དེ་ལས་པའི་ཐར་བ་ཡིན་ན་སོ་སོ་རུ་བ་ཐར་ཡག་གི་ཐབས་ག་རེ་ཟེར་ན་བསླབ་པ་གསུམ་ལས་གཞན་པ་ཅིག་གསུངས་ཡོད་མ་རེད། འདས་པའི་སངས་རྒྱས་ཚོ་ཡིན་ནའི་རེད་མ་འོངས་པའི་སངས་རྒྱས་ཚོ་ཡིན་ནའི་རེད་ཨོ་ད་སངས་རྒྱས་པའི་དུས་གསུམ་གྱི་སངས་རྒྱས་ག་འདྲ་ཅིག་ཕེབས་པ་ཡིན་ནའི་འཁོར་བ་དེ་ལས་ཐར་བའི་ཐབས་དེ་གཅིག་པ་གཅིག་རྐྱང་རེད་དེ་མ་གཏོགས་སངས་རྒྱས་རེ་རེ་ཕེབས་པའི་སྒང་ལ་ཆོས་མི་འདྲ་བ་རེ་རེ་རེ་རེ་ལམ་མི་འདྲ་བ་རེ་རེ་རེ་རེ་བསྟན་ཡ་ཡོད་མ་རེད། གཤེགས་པའི་ཤུལ་ལམ་གཅིག་པ་གཅིག་རྐྱང་རེད། དུས་གསུམ་གྱི་སངས་རྒྱས་ཚང་མ་ལོ། དེ་ག་རེ་ཟེར་ན་བསླབ་པ་གསུམ་འདི་རེད། འགྲོ་བ་དང་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ། ལྷག་པ་པའི། དེ་ནས། བསམ་གཏན་གྱི་བསླབ་པ། ཏིང་ངེ་འཛིན་གྱི་བསླབ་པ་ཨོ། ཤེས་རབ་ཀྱི་བསླབ་པ་ཨོ་འདི་གསུམ་པའི་ཡ་མ་བྲལ་བ་ཅིག་བྱས་ཉམས་སུ་བླང་ཐུབ་ན། ཨ་ནི་ཁམས་གསུམ་འཁོར་བ་འདི་ལ་ཐར་འགྲོ་གི་ཡོད་རེད། སུས་ཉམས་སུ་བླངས་པ་ཡིན་ན་དེས་ཁམས་གསུམ་འཁོར་བ་འདི་ལ་ཐར་གི་ཡོད་རེད། ཨ་ནི་སོ་སོ་གི་བེ་གའི་བསླབ་པ་གསུམ་གྱི་བེ་ཉམས་ལེན་ཡག་པོ་ཅིག་བྱས་ན། ཁམས་གསུམ་འཁོར་བ་འདི་ལ་ཐར། རེད། སྡུག་བསྔལ་འདི་འཁོར་བའི་སྡུག་བསྔལ་མྱང་མི་དགོས་ཡ། འཁོར་བའི་སྡུག་བསྔལ་ལ་ད་གཏན་དུ་ཐར་ཡ་དེ་དེ་ནི་ཡོང་གི་ཡོད་རེད། ད་དུང་དེ་གི་འགྲིག་གི་རེད་བས་ཟེར་ན་ད་དེ་འགྲིག་གི་མ་རེད་བ། ང་ཚོའི་བེ་གའི་འདི་ནི།

ཕ་མ་སྤུན་རྒྱག་བྱེད་མ་མྱོང་མཁན་སེམས་ཅན་སུ་གང་ཡོད་མ་རེད། སེམས་ཅན་ག་འདྲ་ཅིག་ལ་ཨ་ལི་འབུ་གྲོག་མ་འདྲ་བོ་ཅིག་འབུ་སྲིན་འདྲ་བོ་ཅིག་ལ་རྫུ་གུ་བཙུགས་ནས་འདི་ཡི་སོ་སོ་གི་བི་གའི་གཉེན་ཉེ་དུ་དེ་ཡི་ནང་ནས་བི་སོ་སོ་གི་གཉེན་གི་མཐར་ཐུག་བི་གའི་ཕ་མ་འདྲ་བོ་བྱེད་མ་མྱོང་པ་ཅིག་ཡོད་རེད་བས་ཟེར་ན་ཡོད་མ་རེད། གཉེན་གི་མཐར་ཐུག་ཕ་མ་བྱེད་མ་མྱོང་མཁན་རེད་པ་ད་འདི་ནས་འགྲོ་བ་རིགས་དྲུག་གི་སེམས་ཅན་སུ་གང་མེད་པ་རེད། དེ་ག་རེ་རེད་ཟེར་ན་དེ་ནི་བི་ཀའི། སྐྱེ་བ་ལ་ཐོག་མ་ཡོད་མ་རེད་བ། སྐྱེ་བ་སྔ་མ། དེའི་སྐྱེ་བ་སྔ་མ་དེའི་སྐྱེ་བ་སྔ་མ་དེའི་སྐྱེ་བ་སྔ་མ། ཡ་ཡ་ཡ་ཡ་ཡ་བྱས་ནས་བའི་སྐྱེ་བ། ཁྲི། སྟོང་ཁྲི་འབུམ་བི། དུང་ཕྱུར་ས་བི་ཀའི། འོ་ད་བི་ཀའི་དེ་དེ་ག་ཚད་ཅིག་ཕར་བརྩི་གི་ཡིན་ནའི། ཐོག་མ་ཡོད་མ་རེད་དང་པོ་དང་པོ་དེ་ནས་སྐྱེ་བ་བླང་ཡ་འགོ་བཙུགས་པ་རེད་ཟེར་ཅིག་རྙེད་ཡ་ཡོད་མ་རེད་དེ་སངས་རྒྱས་ཀྱིས་གཟིགས་གི་མ་རེད་མེད་པ་ཡིན་ཙང་གཟིགས་ཀྱི་མ་རེད་མ་གཏོགས་ཡོད་ན་སངས་རྒྱས་ཀྱིས་གཟིགས་དགོས་རོ་བ། དང་པོ་དེ་ནས་སྐྱེ་བ་བླངས་པ་རེད་ཟེར་ཏེ། རེད་པོ་ད། ཀུན་མཁྱེན་ཡེ་ཤེས་ཀྱིས་བི་ཀའི་ཤེས་བྱ་ཐམས་ཅད་ལ་ཁྱབ་བསྡད་ཡོད་རེད་པོ་ད། ཀུན་མཁྱེན་ཡེ་ཤེས་ཀྱིས་མ་ཁྱབ་པའི་ཤེས་བྱ་གཅིག་ཡང་ཡོད་བ་མ་རེད། ཤེས་བྱ་ཟེར་ན་ད་ཡོད་པ་ཟེར་རོ་བ་ད། གཅིག་ཡང་ཡོད་བ་མ་རེད་བྱས་ཙང། སོ་སོའི་སྐྱེ་བ་ཐོག་མ་མེད་པ་དེ་ཐོག་མ་མེད་པ་ཟེར་ཡ་དེ་རེད།

སྐྱེ་བ་ལ་གྲངས་ཀྱིས་མི་ཆོད་པ་ཅིག་བསམ་བློ་བཏང་ནས་ཡག་པོ་བསམ་བློ་འཁོར་ན། ཨ་ནི་སེམས་ཅན་ཐམས་ཅད་ཀྱི་བའི་སོ་སོའི་ཨ་མ་བྱས་མྱོང་བ་ཅིག། ད། སོ་སོའི་བའི། གོ་བ་ཤར་ཡ་ཅིག་ཡོད་རེད། སེམས་ཅན་ཐམས་ཅད་ཀྱི་བའི་སོ་སོའི་ཨ་མ་བྱས་སྙུང་བ། དེ་ཡང་ཨ་མ་ཐེངས་གཅིག་མྱོང་བ་ཙམ་མ་རེད། ཨ་མ་ཐེངས་མང་པོ་བྱས་ཚར་རེད། ཚེ་འདི་གི་ཨ་མ་དང་གཅིག་པ་རེད། ཚེ་འདི་གི་ཨ་མ་ཡིན་ནའི་བའི་དང་པོ། ལས་སླ་པོ་བྱེད་ཀྱི་ཡིན་ན། སོ་སོའི་ཚེ་འདིའི་ཨ་མ་མེད་མཁན། སུ་གང་ཡོད་མ་རེད་བ་ད་ཨ་མ་ལས་མ་སྐྱེས་མཁན། ད་བརྫུས་སྐྱེས་འདྲ་བོ་ཁ་ཤས་རེ་གཉིས་འཛོལ་ཡོད་སླེབས་ཡོད་ནི་མ་གཏོགས་མཚན་མོ་ཚེ་ང་ཚོས་མཐོང་གི་མེད་རེད་མ་གཏོགས་འདི་ནི་གཞན། རེད་བ་ད། སྔར་རྗེས་ཡིན་ན། ད་ཨ་མ་མེད་མཁན་སུ་གང་ཡོང་མ་ལ་བ། ཁྱེད་ཚོ་སོ་སོ་ཨ་མ་ལ་བསམ་བློ་ཞིག་བཏང་ནས་ཨ་མ་འདིས་སྐྱེ་བ་སྔ་མ་ལ་ཐེངས་མང་པོ་ཨ་མ་བྱས་ཚར་རེད་སོ་སོའི་ཨ་མ།

ད་དྲིན་ཆེན་པོ་ཡིན་ཙང་འོ་ན་དེའི་གི་པའི་དྲིན་ལན་གསོ་དགོས་རེད་བ། འཇིག་རྟེན་ན་ཡིན་ནའི་པའི་སོ་སོ་ལ་པའི་དྲིན་བཀའ་དྲིན་ཞེ་པོ་བྱེད་བྱ་ཡ་དེ་དྲིན་ལན་མ་གསོས་ན་ཨ་ནི་སོ་སོའི་པའི་གི་མ་རབས་རྩི་གི་རེད་བ། ཆོས་དང་པའི་འཇིག་རྟེན་གི་ལ་ཕ་མའི་དྲིན་ལན་གསོས་མ་གསོས་ཟེར་ན་ཞེ་དྲག་གི་པའི་གི་དེ་རྩི་གི་རེད་བ་ད་དྲིན་ལན་གསོས་དང་མ་གསོས་ཟེར་ཡ་ཨོ་དེ་གཅིག་པ་རེད། བྱས་ཙང་དང་པོ་ཚེ་འདིའི་པའི་གི་ཕ་མའི་དྲིན་དེ་དྲན། དེས་དཔེ་བཞག་ནས་ཨ་ནི་སྐྱེ་བ་ཁམས་མ་བྱས་པས་མང་པོའི་རེད་བ་ད་ལ་དེ་ཀའི་ཕ་མ་བྱེད་བྱ་ཡག་གི་དེ་ནི་སེམས་ཅན་ཐམས་ཅད་པའི་དེ་དང་གཅིག་པ་ཡིན་པ་གཅིག་བསམ་བློ་འཁོར་དགོས་རེད་ལམ་སང་དཀའ་ལས་ཁག་པོ་རེད་བ་ལམ་སང་དཀའ་ལས་ཁག་པོ་རེད་དེ་དུགས་སུ་གོམས་གོམས་གོམས་ནས་འོ་ད་བྱས་ན་མར་ཤེས། ཨ་ནི་དྲིན་དྲན་ཨ་མ་བྱས་པའི་དཔེ་གནས་སྐབས་ལ་དེ་ཀའི་བཀའ་དྲིན་ཆེན་པོ་ཡིན་པ་མ་ཟད་རེད་བ་ད་སེམས་ཅན་ཐམས་ཅད་མ་མ་བྱས་པའི་གནས་སྐབས་ལ་ཡང་སེམས་ཅན་ཐམས་ཅད་དཔེ་བཀའ་དྲིན་ཆེན་པོ་ཞེ་དྲག་རེད། བྱ་དང་བྱིའུ་འབུ་སྲིན་ཚུན་ཆད་ནས། སེམས་ཅན་ཐམས་ཅད་ཟེར་དུས་མི་གཅིག་པོ་མ་རེད། བྱ་དང་བྱིའུ་འབུ་སྲིན། དམྱལ་བ་ཡི་དྭགས་དུད་འགྲོ་དང་བཅས་པ། ཚང་མ་ལ། འོ་ད་དེ་ནི། སོ་སོའི་ཕ་མ་བྱས་པའི་གནས་སྐབས་ལ་ད་བཀའ་དྲིན་ཆེ་དང་ཆེ། དཔེར་ན་བྱ་གཞན་ཕར་བཞག་ནས་བྱ་བྱིའུ་གཅིག་ཡིན་ན། བྱིའུ་ཨ་མ་དེ་ཚོ་གི་བའི་ཕྲུ་གུའི་དོན་དག་ལ་ག་འདྲ་བྱེད་ཀྱི་འདུག། གཞན་དག་མང་པོ་འཇོན་ཐང་ཆེན་པོ་ད་ཡོད་མ་རེད་དེ་ཡིན་ན་ཡང་ཁོས་ཁོ་རང་འཇོན་ཚོད་དེ་འབུ་བསད་ནས་འཁྱེར་ཡ་དེ་རེད་ཨ་ནི་འབུ་དེ་བསད་ནས་སོ་སོའི་སྤུ་གུ་ཚོ་ལ་ག་འདྲ་བྱམས་སྐྱོང་བྱས་ནས་སྤུ་གུ་ཚོ་དཔེ་རེད་བ་ད་ཁ་ཡར་གདངས་ཏེ་བཙེ་བཙེ་བཙེ་ཟེར་དེའི་ནང་ལ་དཔེ་འབུ་བླུགས་ནས་གྲོད་ཁོག་ཉི་མ་རེ་རེ་བེ་ཁོ་རང་མ་བཤད་བྱེད་ཐུབ་གི་འདུག་བ་སྤུ་གུ་དེ་གསོ་ཐུབ་གི་འདུག་བ། གསོ་ཐུབ་འཕུར་གང་ག་བྱེད་བྱེད་འདི་བ་འཕུར་སྟངས་དེ་ཚོ་བསླབ། ཨཱ་བར་དུ་ཁྲིད་ལུང་པ་དེ་ཚོའི་འགྲོ་ས་དེ་ཚོའི་བསླབ་ཨཱ་འདུག་ཟེར་བྱས། ཨཱ་དེ་ཚོས། གཞན་ཨཱ་ལས་མིའི་ཕ་མ། གི་བྱམས་སྐྱོང་བྱས། ཕར་བཞག་ནས་པའི་དུད་འགྲོའི་ཕ་མ་སུ་ཡིན་ནའི། བྱིའུ་སུ་ཡིན་ནའི་དེ་འདྲའི་རེད། བྱས་ཙང། བཀའ་དྲིན་ཆེན་པོ་རེད་བ། ད་ཕ་མ་བྱས་པའི་གནས་སྐབས་མི་དགོས་ཕ་མ་མ་བྱས་པའི་གནས་སྐབས་ལ་ཡང་སེམས་ཅན་ཐམས་ཅད་དཔེ་བཀའ་དྲིན་ཆེན་པོ་རེད། ཚེ་འདི་ལ་ལྟོས་ཀྱི་ཡིན་ནའི་རེད། འོ་ད། སྐྱེ་བ་ཕྱི་མ་ཕན་ཆད་ལ་བསམ་བློ་བཏང་གི་ཡིན་ནའི། ཨཱ་ལས། ཚེ་འདི་ལ་ཅི་བྱེད་ཀྱི་ཡིན་ནའི། སོ་སོ་བི་ཀའི་རེད་བ་དང། འདི་ནི། རེད་བ་དང། ལྟོ་སྡོད་མཁན་གྱི་ཡིན་པ་ཡིན། ལྟོ་ཟེར་ན་ད་ཁ་ལག་ཟ་ཡ་འཐུང་ཡ་དེ་འདྲ་རེད་བ་ལ་ཟ་ཡ་དེ་འཐུང་ཡ། ཨོ་དེ་ཚོ་གང་ག་སེམས་ཅན་ལ་བརྟེན་ནས་ཡོང་དགོས་རེད་བ། སེམས་ཅན་མང་པོ་ཅིག་གི་དཀའ་ལས་བརྒྱབ་སེམས་ཅན་མང་པོ་ཅིག་གི་ལག་པའི་རེད་བ་དང་འགྲིམས་ནས་ལག་པ་དཀའ་ལས་བརྒྱབ་ནས་དེ་འདྲ་གཅིག་གི་ཐོག་ནས་ང་ཚོ་ཟ་ཡ་འཐུང་ཡ་བྱུང་བ་རེད་བ་གོན་ཡ་དུག་ལོག་ཡིན་པ་ཡིན་ན་མི་མང་པོ་གཅིག་གི་དཀའ་ལས་རྔུལ་ནག་ཙིར་ཙིར་བྱས་ནས་དཀའ་ལས་བརྒྱབ་ནས་རེད་བ་དང་སོ་སོ་གོན་ཆོག་ཆོག་འདྲ་བོ་ཆགས་ཡོད་རེད་བ། ཟ་ཆོག་འཐུང་ཆོག། དཔེར་ན་འབྲས། འོ་ད་ནས། འོ་ད་དེ་ཚོ་ལ་བསམ་བློ་ཞིག་བཏང་ན། མང་པོ་གཅིག་གི་བའི་ཞིང་ཁ་ན་དཀའ་ལས་བརྒྱབ། ཉི་མ་གི་བསྲེགས་ཉི་མི་གང་གཟུགས་པོ་དེ་ཚོ་བས་གི་ཉི་མས་ཚིག་ནས་བས་ནག་པོ་མ་རེད་བར་དུ་སེར་ཀ་མ་བྱས་བར་དུ་བས་ལག་པ་དེ་ཚོ་ཞིང་ཁའི་བདག་པོ་དེ་ཚོ་ལག་པ་ག་འདྲ་འདུག་སེར་ཀ། རྐང་པ་ག་ཚོད་ཚད་ག་འདུག་ཨོ་ད་དེའི་དོན་དག་ལ་འབུ་སྲིན་མང་པོ་ཅིག་སྲོག་ག་ཚོད་ཤོར་དགོས་ཀྱི་འདུག་ཞིང་ཁ་བཏབ་པ་ཡིན་ནའི་རེད། ཨོ་ད་མང་ཆེ་བ་ཅིག་དེ་འདྲ་རེད་པ། བྱས་ཙང་ཟ་ཡ་འཐུང་ཡ་གོན་ཡ་ཚང་མ་ལོ་སེམས་ཅན་ལ་བརྟེན་ནས་ཡོང་དགོས་ཀྱི་འདུག་པ། ཨ་ནི་སོ་སོ་གཏམ་སྙན་གྲགས་འདོད་མཁན་ཅིག་ཡིན་པ་ཡིན་ན་སེམས་ཅན་གྱི་བཀའ་དྲིན་གྱིས་ཡོང་དགོས་རེད། སེམས་ཅན་ཚོས་བི་གའི་གཞན་པ་ཚོས་ཀྱི་ཁོ་ཡག་པོ་རེད་ད་ཁོ་བི་གའི་མི་དེ་ཡག་པོ་རེད་ད་བི་གའི་རེད་པོ་ད། ཅིག་བྱས་ནས་ཡར་བསྟོད་ར་ཅིག་བཏང་རོགས་མ་བྱས་ན། སོ་སོ་ང་ཡག་པོ་ཡིན་ད་ཟེར་ལབ་བསྡད་པས། ཨ་ནི་ཁོ་ཡར་འགྲོ་ཡ་ཡོད་མ་རེད་པོ་ད། སོ་སོ་ཅིག་ཁོ་ང་ཡག་པོ་ཡིན་ད་ཟེར་གང་ག་ལ་ཁྱབ་བསྒྲགས་ར་བྱས་བསྡད་པས་སུ་གང་གིས་ཡ་བྱེད་ཀྱི་མ་རེད་པོ་ད། ད་དུང་མར་ཟག་འགྲོ་གི་རེད་པོ་ད། ཨ་ནི་མི་གིས་ཁོ་ཡག་པོ་རེད་ད་ཟེར་རོགས་བྱས་པ་ཡིན་ན་ཡར་འགྲོ་བྱ་གི་རེད་པོ་ད།

ད་སྐྱེ་བ་ཕྱི་མ་ཕན་ཆད་ཀྱི་ཕར་ཅིག་བསམ་བློ་བཏང་དང། ངན་སོང་ལ་པི་ཀའི་ཨ་ལས་སྲོག་གཅོད་ཅིག་སྤང་སྤང་དགོས་ཀྱི་ཡོད་ན་སྲོག་གཅོད་སྤང་པའི་པི་ཀའི་སྡོམ་པ་ཅིག་བླང་དགོས་ཀྱི་ཡོད་ན། ཚུལ་ཁྲིམས་རེད་པ་ད་གཞི་དེ་སྲོག་གཅོད་སྤང་ས་གི་གཞིར་སེམས་ཅན་དགོས་ཀྱི་རེད་པ་སེམས་ཅན་མེད་ན། ཨམ་སྲོག་གཅོད་ག་རེ་སྤང་ག། ད་མང་ཆེ་བ་སེམས་ཅན་ལ་བརྟེན་བསྡད་ཡོད་རེད། ཨ་ནི་བརྫུན་ཡིན་ནའི་རེད། ད་གང་འདྲ་ཅིག་དགེ་བ་དེ་ཚོ་མང་ཆེ་བ་ཅིག་གཞི་དེ་པའི་སེམས་ཅན་རེད་བསྡད་ཡོད་རེད། ཨ་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཟེར་ཞེ་དྲག་གི་པའི་རྩ་ཆེན་པོ་ཨ་ལས་སྙིང་རྗེ་འདྲ་བོ་ཅིག་སྙིང་རྗེ་པའི་སོ་སོའི་པའི་རྒྱུད་ལ་སྙིང་རྗེ་བཅོས་མ་མ་ཡིན་པ་ཅིག་སྐྱེ་དགོས་ཀྱི་ཡོད་ནའི་གཞི་སེམས་ཅན་དགོས་ཀྱི་རེད་པ་ད། དམིགས་ཡུལ་སེམས་ཅན་ལ་མ་དམིགས་པ་ལ་སྙིང་རྗེ་སྐྱེ་ཡ་མེད་པ། སེམས་ཅན་མེད་ན།

འབད་མེད་ལྷུན་གྲུབ་བི་གའི་འཇུག་ས་གི་སེམས་ཅན་མེད་ན་སངས་རྒྱས་ཀྱི་ཕྲིན་ལས་ཡོང་ཡ་ཡོད་མ་རེད་པ་དང། ཨོ་འདུག་སེ་བྱས་ཡོང་དུས་སྒང་ལ། ཨོ་ད། ཕ་མ་བྱས་པའི་གནས་སྐབས་ལ་ཡང་སེམས་ཅན་དེ་བཀའ་དྲིན་ཆེན་པོ་རེད་ལ་ཕ་མ་མ་བྱས་པའི་གནས་སྐབས་ལ་ཡང་སེམས་ཅན་ཟེར་ཡ་དེ་བཀའ་དྲིན་ཆེན་པོ་རེད། བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པ། བི་གའི་བློ་སྦྱོང་ཚིག་བརྒྱད་མ་ནང་གསུངས་འདུག་པ། བྱས་ཙང། ཡིད་བཞིན་ནོར་བུ་ལས་ལྷག་པའི་བི་ཞེ་དྲག་གི་བི་སེམས་ཅན་དེ་བི་གའི་རྩ་ཆེན་པོ་བཀའ་དྲིན་ཆེན་པོ།

བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་ཟེར་རེད་པ། ད་སེམས་ཅན་ཐམས་ཅད་ཀྱི་བདེ་བ་ཐམས་ཅད་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བ་ཅིག་བྱེད་པ་ལ། སོ་སོའི་པའི་དང་པོ་བླ་ན་མེད་པ་སངས་རྒྱས་ཀྱི་གོ་འཕང་ཟེར་ཡ་དེ་ཐོབ་དགོས་ཀྱི་འདུག་དེ་མ་ཐོབ་ན། སེམས་ཅན་གྱི་དོན་དག་མཐར་ཕྱིན་པ་ཅིག་བྱེད་ཐུབ་ཡ་ཡོད་མ་རེད། རེད་པ། དཔེར་ན་སོ་སོ་པའི་འཁོར་བ་ལས་ཐར་ནས་པའི་ཉན་རང་དགྲ་བཅོམ་པ་འདྲ་པོ་ཅིག་ཆགས་པ་ཡིན་ན་ཡང། སེམས་ཅན་གྱི་དོན་དག་མཐར་ཕྱིན་པ་ཅིག་བྱེད་ཐུབ་ཀྱི་མ་རེད། རང་དོན་ཡང་རྫོགས་ཡོད་མ་རེད། གཞན་དོན་ད་ག་བ་ག་བ། རེད་པ་ད། རྒྱལ་སྲས་བྱང་ཆུབ་སེམས་དཔའ་པའི་ས་མཐོན་པོ། རེད་པ་ད། གནས་པ་ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་བི་གའི་སེམས་ཅན་གྱི་དོན་མཛད་པ་ནང་ལྟར་ཅིག་མཛད་ཐུབ་ཡ་ཡོད་མ་རེད། དེ་ཡིན་ཙང་བི་གའི་ད་སེམས་ཅན་གྱི་དོན་མཛད་མཁན་གྱི་མཐར་གཏུགས་ན

དེ་ཡིན་ཙང་ཆེད་དུ་བྱ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨོ་ད་སངས་རྒྱས་ཀྱི་གོ་འཕང་ཟེར་ཡ་དེ་ཐོབ་དགོས་འདུག་བསམ་ཡ་ཨ་ནི་ཁ་ཙམ་ཚིག་ཙམ་མིན་པ། སོ་སོ་སེམས་གཏིང་ནས་ཕི་ཀའི་བསམ་མནོ་བཏང་ནས་ཨོ་ད་ཨོ་དུ་ཟེ་བྱས་ནས་ཨོ་དེ་དེ་ནི་ཀུན་སློང་ཕི་ཀའི་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱིས་བས་ཟིན་པའི་ཐོག་ནས་ད་གསན་དགོས་ཡ། སྤྱིར་བཏང་ཕི་ཀའི་དགེ་སྦྱོར་འདྲ་བོ་ག་རེ་ཅིག་གནང་པ་ཡིན་ནའི་ཕི་ཀའི་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་ཐོག་ནས་ཕི་ཀའི་གནང་དགོས་རེད། ལྷག་པར་དུ་ཡང་པའི་བྱང་ཆུབ་ལམ་གྱི་རིམ་པ་འདི། གསན་པའི་སྒང་ལ། ཆོས་བཤད་མཁན་ཡིན་ནའི་པའི་ཀུན་སློང་གང་བྱུང་མང་བྱུང་གིས་ཆོག་གི་མ་རེད། ཀུན་སློང་ཀུན་སློང་པའི་གི་ཚེ་འདི། ཆོས་བཤད་ཉོན་མོངས་ཅན་མིན་པ་གསལ་སྦྱོར་བ། གཅིག་པའི་ཚེ་འདི་པའི་གི་ཅིག། ག་རེ་ཟེར་དང། ལྟོ་དང་གོས་དང་གཏམ་སྙན་གྲགས་འོ་ད་དེ་འདྲའི་ཅིག་གི་རེ་བ་འདྲ་པོ་བྱས་ནས། ཆོས་འདི་བཤད་ཆོག་གི་མ་རེད། ལམ་རིམ་འདི་བཤད་ཆོག་གི་མ་རེད། ཉན་མཁན་གྱིས་ཡིན་ནའི་ཀུན་སློང་གང་བྱུང་གིས་འགྲིག་གི་མ་རེད། ཚེ་འདི་གཅིག་པོ་བསམ་བློ་བཏང་ནས་ལམ་རིམ་ཉན་དགོས་ཡ་ཡོད་མ་རེད། རེད་དེ་ཀོ་ཅོག་ལགས། རེད་དེ་ཚེ་འདི་གཅིག་པོ་བྱས་ནས་ལམ་རིམ་ཉན་དགོས་ཡ་བྱས་མི་འདུག་བ། ཚེ་འདི་གཅིག་པོ་དོན་གཉེར་ཡིན་ན་ཚེ་འདི་གི་དོན་དག་ཅིག་བསྒྲུབ་བྱས་ན་འགྲིག་གི་རེད་བ། ང་ཚོའི་དེ་མ་རེད་བ། ད་རེས་ཕེབས་མཁན་ཚང་མ་ལོག་ཕལ་ཆེ་བ། ད་རེད་ཚེ་རེད་ཚེ་ད་ཡོད་འགྲོ་དེ་རེད་བ། ད་ཡོད་འགྲོ་དེ་གའི་གནད་འགག་ཡོད་མ་རེད། དེ་རེད། གནད་འགག་ཡོད་མ་རེད་འོ་དོ་སི། འདི་ནས། གང་བྱེད་པས་མང་ཆེ་བ་ཀུན་སློང་འདི། འདི་ནི། བྱང་ཆུབ་ད་གིན་ཞུས་པ་ནང་ལྟར་བྱང་ཆུབ་ཀྱི་སེམས། བཅོས་མ་ཚུན་ཆད་ཀྱིས་སའི་ལྟ་བས་དེ་གལ་ཆེན་པོ་རེད་མཁྱེན་སོང་བ། འདི་ནི། ཨ་དུ་བྱས་པ་ཡིན་ན་འཆད་ཉན་འདི་བི་གའི་སྤུས་དག་པོ་ཆག་གི་རེད། རེད་བ་ཀུན་སློང་གི་ཐོག་ནས། ངས་བཤད་ཤེས་ནས་རེ་བ་དེ། བི་གའི་ཆ་ཚང་འདྲ་པོ་གཅིག་པའི་སྐྱབས་རྗེ་རྡོ་རྗེ་འཆང་གོང་མ་ཚོས་བི་གའི་གསུངས་པ་ནང་ལྟར་ཆ་ཚང་ཅིག་ཉམས་ལེན་བྱེད་ཡ་དེ་ད་དཀའ་ལས་ཁག་པོ་རེད། མ་གཞི་འདི་ནང་ལ་ཚང་མ་ལ་བི་གའི་གསལ་པོ་བྱས་ནས་གསུངས་བཞག་ཡོད་རེད་བ་ད་ལམ་རིམ་ནང་ལ་རེད་དེ་ཡིན་ན་ཡང་ཀུན་སློང་གི་ཐོག་ནས་བི་གའི་ཡག་པོ་བྱུང་ན། བི་གའི་ཆོས་བཤད་མཁན་དང་ཉན་མཁན་ཚང་མ་ལ་བི་གའི་ཀུན་སློང་ཡག་པོ་ཅིག་བྱུང་ན། ཨ་ནི་འཆད་ཉན་དེ་སྤུས་དག་པོ་དེ་ལ་བརྟེན་ནས་ཨ་ནི་སྤྱིར་བའི་སངས་རྒྱས་ཀྱི་བསྟན་པ་ལ་ཕན་གྱི་ཡོད་རེད་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་བའི་བསྟན་པ་མཇལ་དང་མ་མཇལ་བ་ད་དེ་འདྲའི་གི་ཆོས་འཆད་ཉན་སྤུས་དག་པོ་ཡོང་དང་མ་ཡོང་ལ་རག་ལས་གི་ཡོད་རེད་མཁྱེན་སོང་བ་དེ་ཞེ་དྲག་དུས་རེད། ད་གསན་བྱ་དམ་པའི་ཆོས་འོ་དོ་བྱས་ནས། རྣམ་གྲོལ་ལག་བཅངས་སུ་གཏོད་པའི་མན་ངག་ཟབ་མོ་ཚང་ལ་མ་ནོར་བ། མཚུངས་མེད་ཆོས་ཀྱི་རྒྱལ་པོའི་ཐུགས་བཅུད། བྱང་ཆུབ་ལམ་གྱི་རིམ་པའི་ཉམས། ཁྲིད་ཀྱི་ཟིན་བྲིས་གསུང་རབ་ཀུན་གྱི་བཅུད། བསྡུས་གདམས་ངག་བདུད་རྩིའི་སྙིང་པོའི་མཆན། འགྲེལ་བློ་གསལ་དགའ་བསྐྱེད་ཅེས་བྱ་བ་བཞུགས་སོ། འདི་བཅས་ད་འདི། བཤད་ཁྲིད་དང་ཉམས་ཁྲིད་གཉིས་ཀ་གི་གོ་ཆོད་བ་འདྲ་པོ་ཅིག་རེད་བ་ད། བསྟན་རྒྱུན་ལ

གང། བེ་ག་གང་གསལ་གསལ་འདྲ་པོ་ཅིག་མ་བྲིས་འདུག་བྲིས་ཡོད་རེད། ཨ་འདུག་བྱས་གང་ན་ཞེ་དྲག་ཞེ་དྲག་བེ་གའི་འགྲེལ་བཤད་འདྲ་པོ་ཞེ་དྲག་ཞུ་དགོས་ཡ་ཡོད་མ་རེད་བ། ད་ཁ་ཤས་ཁ་ཤས་འགྲེལ་བཤད་རེད་འགྲོ་བ་རེད་མ་གཏོགས་ཨ་འདུག་བྱས་ནས་མར་ཀློག་ཨ་ནི་ཚིག་འགྲེལ་འདྲ་པོ་མར་བརྒྱབ་ནས་མར་འགྲོ་ཐེངས་དང་པོ་དེ། ད་ད་འདྲ་ད་དེ་རིང་ཞག་པོ་ཁ་ཤས་ད་མར་དེ་ག་རང་འགྲིག་གི་རེད་བ། ད་བཤེས་གཉེན་བསྟེན་ཚུལ་ཁ་ཐུག་མར་སླེབས་སོང་ན་ཨ་ནི་ཡང་འགྱོ། ཨ་ནི་ཉམས་ཁྲིད་དེ་མར་བཤད་པ་སྒང་ལ་ཨ་ནི་ཕྱག་དཔེ་གཟིགས་དགོས་མ་རེད། དང་པོ་བཤད་ཁྲིད་དེ་སྒང་ལ་ཕྱག་དཔེ་གཟིགས་ཡག་པོ་གཟིགས། ཨ་ནི་ཉམས་ཁྲིད་སྒང་ལ་ཕྱག་དཔེ་དེ་ཕར་ཁ་བརྒྱབ། ཨ་ནི་བློ་ལ་ཉན་དགོས་རེད་བླ་མས་བློ་ཐོག་ནས་མར་གང་བྱུང་བྱུང་གང་ཐུབ་ཐུབ་མར་བཤད་དགོས་རེད་ཡང་འགྱོ། སློབ་མ་ཚོས་བློ་ཐོག་ལ་གང་ངེས་ངེས་ངེས་པ་བྱས་ནས་ཉན་དགོས་རེད་བུ་འདུག་ཟེར་དེ་ཐེངས། རེད་བ་ད་ཐེངས་གསུམ་ཡོང་དགོས་རེད་བ་ཨོ་འདུག་སེ་རེད་མཁྱེན་སོང་ང། རབ་འབྱམས་སྐྱབས་ཀྱི་ཕུང་པོ་ཇི་སྙེད་པ་གསང་གསུམ་དཀྱིལ་འཁོར་གཅིག་ཏུ་རྫོགས་པའི་གར། ཟེར་ད་འདི་ལམ་རིམ་རྣམ་གྲོལ་ལག་བཅངས་གི་རྩ་བ། ད་རྩ་བ་ཟེར་ན་ལམ་རིམ་རྣམ་གྲོལ་ལག་བཅངས་ཁོ་རང་རེད་བ་ད་འདི་རྩ་བ་དེ་ཁོ་རང་ཚིག་པས་རེད་བ་ད་ཇི་མ་ཇི་བཞིན་བྱས་ནས་འདི་ན་ལ་བཀོད་ཡོད་ཚིག་གཅིག་པས་ཆད་ལྷག་བྲལ་བ་མེད་པ་བྱས་ནས་ཨཱ་འདི་སྒང་ལ་བི་ཀའི་ཏོག་ཙམ་གོ་བདེ་བ་བྱས་ནས་མཆན་ཡར་དེ་བརྒྱབ་པ་རེད་རབ་འབྱམས་སྐྱབས་ཀྱི་ཕུང་པོ་ཇི་སྙེད་པ་གསང་གསུམ་དཀྱིལ་འཁོར་གཅིག་ཏུ་རྫོགས་པའི་གར་བླ་མ་རྡོ་རྗེ་འཆང་ཟེར་བ་ད་བླ་མ་ནི་རང་ལ་ཆོས་འབྲེལ་དངོས་ཐོབ་ཀྱི་རྩ་བའི་བླ་མ་དང། ད་བླ་མ་བླ་མ་ཟེར་དེ་གང་འདྲ་ཅིག་ལ་ཟེར་གི་ཡོད་རེད་ཟེར་ན་སོ་སོ་གི་བླ་མ་དེ་རེད་བ་སྤྱིར་བཏང་ཁོ་རང་གི་མིང་ལ་བླ་མ་ཟེར་གི་ཡོད་ནའི་རེད་བླ་མ་ཟེར་གི་མེད་ནའི་རེད་སྤྱིར་བཏང་ནི་བ་ལས་མང་ཆེ་བླ་མ་བླ་མ་ལབ་གི་འདུག་བ་དེ་ལ་ཟེར་གི་ཡོད་མ་རེད་བླ་མ་ཟེར་དེ་འདི་བླ་མ་ཟེར་དེ་རང་ལ་ཆོས་འབྲེལ་དངོས་ཐོབ་ཀྱི་བླ་མ་འདི་ནི་སོ་སོ་གི་བི་གའི་ཆོས་ཞུ་ས་ད་བླ་མ་བསྟེན་དགོས་བསམ་ནི་བི་གའི་སོ་སོ་གི་བི་གའི་འདི་བི་གའི་བླ་མ་བསྟེན་ཐུབ་ས་རེད། ཆོས་ཉན་གི་ཡིན་བསམ་པ་བྱས་ཆོས་ཉན། བླ་མས་ཡང་འོ་དེ་ངས་སློབ་མ་བྱེད་གི་ཡིན་དེ་ལ་ཆོས་བཤད་གི་ཡིན་བསམ་པ་བྱས་ནས་ཨ་ནི་ཆོས་ཤོ་ལོ་ཀ་གཅིག་བི་གའི་འཆད་ཉན་བྱས་པ་ཡིན་ན་སོ་སོའི་བླ་མ་རེད་ཚར་རེད། ཚིགས་བཅད་གཅིག་ཙམ་ཉན་པ་ལ་གང་གིས་བླ་མར་མི་འཛིན་པ་ཁྱིའི་སྐྱེ་བ་བརྒྱར་སྐྱེས་ནས་དམེ་ཤ་ཅན་དུ་སྐྱེ་བར་འགྱུར་གསུངས་པ་རེད་འོ་དེ་འདྲའི་དེ་ལ་ཚིགས་བཅད་གཅིག་ཉན་ཚར་ན་ཡང་སོ་སོའི་བླ་མ་རེད་ཚར་རེད། དྲན་སོང་ང། བླ་མ་ནི་རང་ལ་ཆོས་འབྲེལ་དངོས་ཐོབ་ཀྱི་རྩ་བའི་བླ་མ་དང། རྩ་བའི་བླ་མ་ཟེར་ན་སོ་སོའི་ཆོས་འབྲེལ་དངོས་སུ་ཐོབ་ས་ཀྱི་དགེ་རྒན། དགེ་བའི་བཤེས་གཉེན་དེ་རེད། བརྒྱུད་པའི་བླ་མ་ཟེར་ན་དེའི་བླ་མ་དེའི་བླ་མ་དེའི་བླ་མ་ད་ལམ་རིམ་བླ་མ་བརྒྱུད་པ་ཟེར་ད་མང་པོ་ཡོད་རེད་བ། ད་འདི་ལྷོད་ལྷོད་བྱུང་ན་ད་འདི་སྔོན་གྱི་སྐྱབས་རྗེ་རྡོ་རྗེ་འཆང། འོ་ད་སྐྱབས་རྗེ་བདེ་ཆེན་སྙིང་པོ། འོ་ད་སྐྱབས་རྗེ་རྡོ་རྗེ་འཆང། རྣམ་པ་ཚོ་གི་པའི་ཕྱག་ལེན་ལ་ལམ་རིམ་འཆད་པའི་སྒང་ལ། ལྷོད་ལྷོད་བྱས་ནས་བྱས་ན།

ལམ་རིམ་གནང་བའི་སྒང་ལ་ཨོ་ད་དང་ད་དེ་བྱས་ནས། དགའ་ལྡན་ལྷ་བརྒྱ་དང་ཡོན་ཏན་གཞིར་གྱུར་མ་དེ་རང་བྱས། ཨ་ན་དེའི་སྒྲིག་ག་ཅི་གནང་ཡ་ཕྱག་སྲོལ་གཉིས་ཡོད་ཟེར་སྐྱབས་རྗེ་རྡོ་རྗེ་འཆང་གིས་བཀའ་གནང་གི་ཡོག་རེད། དེ་ཡོག་ལམ་རིམ་ནང་ལ་ཡོག་རེད། དེ་བྱས་ཡོག་གང་ལ་ད་རེས་ང་ཚོ་ད་ཉི་མ་ཞེ་དྲག་མང་པོ་ཡོག་མ་རེད་བ་ཆོས་འཆད་ཡ་རེད་བ་ད་དེ་ཡིན་དུས། ད་ཡང་དུས་ཚོད་ཀྱིས་ཏོག་ཙམ་ཚར་མ་ཚར་བྱེད་ཀྱི་རེད་བསམ་ནས་ཨ་ནེ་དགའ་ལྡན་ལྷ་བརྒྱ་དང་ཡོན་ཏན་གཞིར་གྱུར་གཅིག་འོག་གི་སྒྲིག་པ་བྱས་ཞལ་འདོན་གསུང་ཡ་དེ་བྱས་གསུང་ཨོ་དེ་བྱས་ཡ་དེ་རེད། བྱས་ཙང། བརྒྱུད་པའི་བླ་མ་རྩ་བའི་བླ་མ་ཨཱས་དེ་རེད། བླ་མ་ནི་རང་ལ་ཆོས་འབྲེལ་དངོས་ཐོབ་ཀྱི་རྩ་བའི་བླ་མ་དང། བློ་བཟང་ནི་ཞྭ་སེར་བསྟན་པའི་བདག་པོ། རྗེ་ཙོང་ཁ་པ་ཆེན་པོ་དང། ད་རྗེ་བདག་ཉིད་ཆེན་པོ་རེད། ཐུབ་དབང་ནི་ནང་བསྟན། ཀྱི་བདག་པོ་ད་བསྟན་པ་འདིའི་དབང་དུ་བྱས་པའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཆགས་བྲལ་གྱི་རྣམ་པ་ཅན། རེད་བ་ད། ཆགས་བྲལ་གྱི་རྣམ་པ་ཅན་ཟེར་ད་བི་ཀའི་ཆོས་གོས་རྣམ་གསུམ་རེད་བ་ད། མནབས་བསྡད་པ། དེ་རེད། མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་བཀྲ་བསྡད་པ་སངས་རྒྱས་བཅོམ་ལྡན་འདས་ཆགས་བྲལ་གྱི་རྣམ་པ་ཅན་དང། རྡོ་རྗེ་འཆང་ཟེར་ཏེ། རྡོ་རྗེ་འཆང་ནི་རྒྱལ་བ་རྡོ་རྗེ་འཆང་ཆགས་ཅན་གྱི་རྣམ་པ་ཅན་དང་ཡབ་ཡུམ་མཉམ་སྦྱོར་བྱས་ནས་འོ་འདུག་སེ་བྱས་བསྡད་པ་དང་གསང་སྔགས་ཀྱི་བི་གའི་ཆོས་འཁོར་བསྐོར་བའི་སྒང་ལ། རྡོ་རྗེ་འཆང་གི་རྣམ་པ་ཅན་བི་གའི་ཆོས་འཁོར་བསྐོར་བ་ན། ལྷོ་ཕྱོགས་པའི་དཔལ་ལྡན་འབྲས་སྤུངས་ལ། འོ་ད་དེ་ནས་མདོ་ལུགས་བི་གའི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་གསུངས་པའི་སྒང་ལ། བི་གའི་དགེ་སློང་གི་རྣམ་པ་ཅན་བྱས་ནས་དེ་ནས་བྱ་རྒོད་ཕུང་པོའི་རི་ལ་བི་གའི་ཆོས་གསུངས་པ་རེད་བ་ཅན་ཡིན་དང་གཅིག་ཆགས་ཅན་གྱི་རྣམ་པ་གཅིག་ཆགས་བྲལ་ཀྱི་རྣམ་པ་དོན་དག་ཁོ་རང་ཉིད་གཅིག་པ་རེད།

འདི་ནི། རྡོ་རྗེ་འཆང་ནི་རྒྱལ་བ་རྡོ་རྗེ་འཆང་ཆགས་ཅན་གྱི་རྣམ་པ་ཅན་ཏེ་བྱང་ཆུབ་ལམ་གྱི་རིམ་པའི་ཚོགས་ཞིང་གི་གཙོ་བོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ལ་མཆོད་པར་བརྗོད་པའོ། ད་བྱང་ཆུབ་ལམ་གྱི་རིམ་པའི་ཚོགས་ཞིང་གི་གཙོ་བོ། བླ་མ་མཆོད་པའི་ཚོགས་ཞིང་གི་གཙོ་བོ་དོན་དག་གཅིག་པ་རེད། འགལ་བ་གང་ཡང་ཡོད་མ་རེད། འདི་ནི། ད་ལམ་རིམ་གྱི་ཚོགས་ཞིང་གི་བི་གའི་ཏོག་ཙམ་རྣམ་པ་ཏོག་ཙམ་འཇམ་དཔལ་ཞལ་ལུང་དང། ངོ་བོ་དང་དེ་འཁྲིད་ཀྱི་སྒོམ་སྟངས་ཏོག་ཙམ་ཏོག་ཙམ་མི་འདྲ་བ་ཞིག་རེད་དེ། ཡིན་ན་ཡང་དང། སྙན་བརྒྱུད་དང་རེད་སྐྱབས་རྗེ་རྡོ་རྗེ་འཆང་འོག་ཏུ། ནི་མ། རིམ་པ་བརྒྱུད་འདེད་པའི་སྙན་བརྒྱུད་ཀྱི་བྱེད་སྐད་ཡིན་ན། ད། ལམ་རིམ་གྱི་པའི་ཚོགས་ཞིང་གི་གཙོ་བོ་གྲོགས་པོ་དེ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་བྱེད་དགོས་རེད་མཁྱེན་སོང་ང། བླ་མ་བློ་བཟང་མཐོ་དབང་རྡོ་རྗེ་འཆང། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཟེར་ཡ་དེ་གང་ཟག་རྒྱུད་ཐ་དད་པ་གཅིག། གང་ཟག་རྒྱུད་ཐ་དད་པ་བཞི་ལ་བསམ་བློ་བཏང་རྒྱུ་ཡོད་མ་རེད། བརྒྱུད་དེ་ཚོ་གང་ག་ལོ

ཨོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་སོ་སོའི་པའི་ཆོས་འབྲེལ་དངོས་ཐོབ་ཀྱི་པའི་རྩ་བའི་བླ་མ་འོ་དེ་རེད། དེ་ལ་མཆོད་པར་བརྗོད་པ་ཡིན། མཆོད་པར་བརྗོད་པའོ། ད་དེ་ནས་དགེ་ལེགས་བྱེ་བའི་ཆར་ཆེན་འགྲོ་འདིར་སྩོལ། བྱམས་སྙིང་ཐེག་པ་མཆོག་གིས་ཞི་མཐའ་བཅོམ། སྲིད་བདེར་མ་ཆགས་བསླབ་གསུམ་རྒྱལ་བསྟན་འཛིན། བཟང་པོའི་འཕྲིན་ལས་ཆོས་བརྒྱད་དྲི་མས་དབེན། བདེ་ལེགས་རྒྱ་མཚོའི་འབྱུང་གནས་མགོན་དེར་འདུད། ད་འདི་དེ་ནས་ད་ལམ་རིམ། རྣམ་གྲོལ་ལག་བཅངས་འདི་ད་ཐོག་མ། ཕ་གིའི་གསུང། གསུང་པ་པོ་ཞུ་ན་རེད་ད་གང་བྱེད་ཕ་གིའི། སྐྱབས་རྗེ་བདེ་ཆེན་སྙིང་པོ། རེད་པ། འོ་ན་འདི་དེ་ནི། འདི་ནི། མཛད་པ་དང་འབྲེལ་ནི། ད་ཐུན་མོང་མ་ཡིན་པའི་ཕ་གིའི། མཛད་པ་དང་འབྲེལ་ནི་ད་མཆོད་པར་བརྗོད་བདེ་བ་ཅིག། བདེ་ལེགས་རྒྱ་མཚོའི་འབྱུང་གནས་མགོན་དེར་འདུད། འདི་ནི་ཆོས་འདིར་གསུང་པ་པོ། སྐྱབས་རྗེ་ཕ་བོང་ཁ་པ་བདེ་ཆེན་སྙིང་པོར་འཇམ་མགོན་བླ་མའི་བསྟན་པ་ཁོ་ན་ཐུགས་ལ་བཅངས་ནས་འཇིག་རྟེན་ཆོས་བརྒྱད་ཀྱི་སྤྲོས་པ་ཀུན། བཀའ་གདམས་གོང་མའི་སྲོལ་བཞིན་རིང་དུ་དོར་བའི་ཚུལ་ལས་བརྩམས་ཏེ་མཆོད་པར་བརྗོད་པ་སྟེ། དེ་ཡང་གོང་ས་བཅུ་གསུམ་པ་ཆེན་པོ་མྱ་ངན་ལས་འདས་འཕྲལ་བོད་ལྗོངས་ཚོགས་འདུ་རྒྱས་འཛོམས་སྤྱི་ཚོགས་ནས་བོད་ཀྱི་རྒྱལ་ཚབ་སྲིད་སྐྱོང་གསར་བསྐོ་བྱ་རྒྱུའི་སྐོར་ལ་བཀའ་བགྲོས་ཞིབ་བསྡུར་གནང་བའི་སྐབས་མང་ཆེ་བ་སྐྱབས་རྗེ་ཕ་བོང་ཁ་པར་མོས་མཐུན་བྱུང་བ་ན། རྗེ་ཉིད་ལ་སྲིད་སྐྱོང་གི་ཐུགས་འདོད་ཡོད་མེད་བརྟག་ཕྱིར་སྔར་ནས་རྗེ་ཉིད་དང་ཐུགས་སྣང་མཐུན་པ་དམག་སྤྱི་དྲུང་ཟུར་སྐལ་བཟང་ཞེས་པ་སྐུ་མདུན་དུ་བཅར་ཏེ་ཐུགས་འདུན་ཡོད་མེད་ཚོད་བགམས་པ་ན་རྗེ་ཉིད་ནས་འོ་དེ་འདྲའི་རྒྱལ་པོ་བྱས་པ་བས་བཙོན་ཁང་དུ་སྡོད་དགོས་པ་བྱུང་ཡང་ལེགས་ཞེས་གསུངས་ནས། དང་བཞེས་མ་མཛད། ཚུལ། རྣམ་ཐར་ཚངས་པའི་དབྱངས་སྙན་ལས་གསལ་ཞིང། ད་དྲུང་ཡིག་བློ་བཟང་རྡོ་རྗེ་ལགས་ཀྱིས་ཕ་གི་བརྩམས་གནང་བཞག་ཡ་གི་སྐྱབས་རྗེ་བདེ་ཆེན་སྙིང་པོའི་དེ་ནས་དང་དེ་ནས་རྣམ་ཐར་པའི་པོད་ཆེན་པོ་ཅིག་ཡོད་རེད་བ་འོ་དེའི་ནང་ལ་ཡོད་རེད། ཚངས་པའི་དབྱངས་སྙན་ལས་གསལ་ཞིང། ང་ལ་སྐུ་དྲག་ཆེན་པོ་དུ་མས་བོད་ཀྱི་རྒྱལ་པོ་བྱེད་པའི་རེ་བ་མང་པོ་བྱས་སྣང་ཡང་ངས་དེ་འདྲའི་སྡིག་པ་དང་སྡུག་བསྔལ་གྱི་རྒྱལ་པོ་མི་བྱེད། ཅེས་སོགས་གསུངས་ཚུལ་ཙམ་གཅིག་རེད། ད་སྲིད་སྐྱོང་རྭ་སྒྲེང་རིན་པོ་ཆེས། སྲིད་སྐྱོང་རྭ་སྒྲེང་རིན་པོ་ཆེས་རྗེ་བདེ་ཆེན་སྙིང་པོར་བོད་ཀྱི་བླ་སྤྲུལ་ཡོངས་ཀྱི་དབུར་བཞུགས་ཆོག་པའི་གདན་ཐོབ་དང་གོ་གནས་འབུལ་བཞེས་ཡང་ཡང་ནན་ཏན་དུ་གསོལ་བར་རྗེ་ཉིད་ནས། ངེད་ནི་དེ་འདྲ་གཏན་ནས་ཞུ་མི་དགོས། ངེད་རང་གི་དགོས་དོན་སྙིང་པོ་ནི་ཆོས་ཀྱི་སྒོ་ནས་ཚེ་རབས་གཏན་གྱི་འདུན་མའི་དོན་ཆེན་པོ་སྒྲུབ་པ་དང། བསྟན་འགྲོར་ཕན་པའི་བྱ་བ་ད་ལྟ་འདི་ལས་ལྷག་པ་ཞིག་མི་དགོས་པས། འདི་གའི་མུས་ནས་ཆོས་ཉམས་ལེན་དང་འཆད་སྤེལ་སོགས་བགྱིས་ན་དེ་གས་ཆོག། ཐོབ་གོ་ས་བྱུང་ན་ང་རྒྱལ་ཁེངས་རློམ་ཕྲག་དོག་འགྲན་སེམས་དང། ཕྱིན་ཆད་ལས་ཀ་མང་དུ་སོང་སྟེ་རང་གཞན་གཉིས་ཀ་དཀའ་ངལ་དང་སྡིག་སྡུག་གི་རྒྱུ་ཁོ་ན་ལས་འོང་ས་མེད་སྟབས། དེ་དེ་དེ་ལྟ་བུའི་རེ་བ་དང་གོ་གནས་ཀྱི་རིགས་གཏན་ནས་ཞུ་མི་དགོས་ཞེས་རྒྱུ་མཚན་དང་བཅས་ཏེ་ཞིབ་གསོལ་གྱིས་ཐུགས་ཐག་རྦད་བཅད་གནང་བ་ཡིན་ཚུལ་སོགས་ཞིབ་པར་རྗེ་ཉིད་ཀྱི་མཛད་རྣམ་དེ་ཉིད་ལས་གསལ། ཉིན་རེ་སོང་བ་ད་དེ་ནས། སྲིད་སྐྱོང་སྟག་བྲག་རྡོ་རྗེ་འཆང་ད་ཐང་གི་སྲིད་སྐྱོང་རྭ་སྒྲེང་རིན་པོ་ཆེ་དེ་རེད་ད་སྲིད་སྐྱོང་སྟག་བྲག་རྡོ་རྗེ་འཆང་གིས་སྐྱབས་རྗེ་བདེ་ཆེན་སྙིང་པོར་རྒྱལ་བ་སྐུ་འཕྲེང་བཅུ་བཞི་པའི་ཡོངས་འཛིན་མཛད་དགོས་ལུགས་ནན་ཏན་བསྐུལ་བའི་ཞལ་ལན་དུ་ངེད་ཀྱི་གཟུགས་ཕུང་རྒས་གཅོང་ལྗིད་གསུམ་གྱིས་ནོན་པས་ཕོ་བྲང་གི་ཐེམ་སྐས་རེ་རེ་ཡང་བགོམ་པ་ཤིན་ཏུ་དཀའ་ན་གཞན་ལྟ་ཅི། སྨོས་པས། དེ་འདྲའི་ཞབས་འདེགས་སྒྲུབ་པའི་རེ་བ་མེད་གསུངས་ནས་ཞལ་བཞེས་མ་གནང་ཚུལ་ཡང། རྗེ་ཉིད་ཀྱི་རྣམ་ཐར་དུ་གསལ། དེ་ལྟར་བོད་ཀྱི་རྒྱལ་པོའི་གོ་ས་དང། རྒྱལ་བའི་ཡོངས་འཛིན་གྱི་གོ་ས། བོད་ཀྱི་བླ་མ་ཐམས་ཅད་ཀྱི་གྲལ་དབུར་བཞུགས་ཆོག་པའི་གོ་གནས་བཅས་ཕྱག་རྩེར་འབད་མེད་ལྷུན་གྲུབ་ཏུ་བྱུང་ཡང། ཁོ་རང་གི་པའི་ཐུགས་འདོད་ག་གེ་ཡོད་མ་རེད་དེ་ཡིན། རེད་པ། དེ་འདྲའི་སྣང་བརྙན་ཅིག་ཡིན་ན་ད་ཕྱག་གི་རྩེ་ལ་བྱུང་ཚར། རེད་པ་དང། བོད་ཀྱི་བོད་ཀྱི་སྲིད་སྐྱོང་རེད་པ་དང་རྒྱལ་པོའི་གོ་ས། འོ་ད་དེ་ནས་རྒྱལ་བའི་ཡོངས་འཛིན་གྱི་གོ་ས། འོ་ད་བོད་ཀྱི་བླ་མ་ཡོངས་རྫོགས་ཀྱི་པའི་གྲལ་མགོ་ལ་པའི་བཞུགས་ཆོག་ཡ་གི་པའི་ཐོབ་གོ་ས་གང་ག་ཕུལ་གྱི་ཡིན། འོ་དུ་ཟེར་བ། དེ་ནས་ཡིན་ན་ཡང་དེ་ནས། རེ་བ་མེད་གསུངས་ནས་ཞལ་བཞེས་མ་གནང་ཚུལ་ཡང་རྗེ་ཉིད་ཀྱི་རྣམ་ཐར་དུ་གསལ། དེ་ལྟར་བོད་ཀྱི་རྒྱལ་པོའི་གོ་ས་དང་རྒྱལ་བའི་ཡོངས་འཛིན་གྱི་གོ་ས་བོད་ཀྱི་བླ་མ་ཐམས་ཅད་ཀྱི་གྲལ་དབུར་བཞུགས་ཆོག་པའི་གོ་གནས་ཕྱག་རྩེར་འབད་མེད་ལྷུན་གྲུབ་ཏུ་བྱུང་ཡང་ཆེད་དུ་དོར་བར་མཛད་པའི་རྣམ་ཐར་འདི་ནི་སྐྱེས་བུ་དམ་པའི་མཛད་པ་ཆེས་ངོ་མཚར་ཆེ་ཞིང་རྨད་དུ་བྱུང་བ་ཞིག་གོ།

འདུ་བ་དང་འཇིག་རྟེན་ཆོས་བརྒྱད་བི་ཀའི་སྤངས་ནས་བི་ཀའི་ཨ་ནུ་བསྟན་པ་ལ་བའི་བྱ་བ་མཛད་པ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་འདི་རངས་པའི་ཐུགས་བི་བཅངས་ནས་བི་ཀའི་མཛད་པ། མཛད་ཚུལ་གྱི་ད་དེ་འདྲ་གི་ཐོག་ནས་འདི་ནི་ཡ་བླ་མའི་པའི་བཀའ་དྲིན་དྲན་ནས་བའི་མཆོད་པར་བརྗོད་བྱ་བའོ་ཏུ་ས་རེ། འདི་གསུང་མཁན་དེ་སྐྱབས་རྗེ་རྡོ་རྗེ་འཆང་ལ་བའོ་ཏུ་ས་རེ། འདི་ནི། ཆེ་ཞིང་རྨད་དུ་བྱུང་བ་ཞིག་གོ། གང་འདི་ཞལ་ལུང་ནད་བརྒྱ་དྲུངས་འབྱིན་སྨན། ད་དཔེ་བཞག་པ་རེ་བ་ད་ནད་བརྒྱ་དྲུངས་ནས་འབྱིན་པའི་སྨན་དང་འདྲ་བ། འོ་ད་ནོར་བུ་པའི་འབྱུང་ཡོན་ཏན་རིན་ཆེན་རིན་པོ་ཆེ་འབྱུང་གནས་འོ་དང་འདྲ་བ། ཡོན་ཏན་རིན་ཆེན་འབྱུང་གནས་གསུང་གི་མཚོ་རྒྱ་མཚོ་རེ་བ་བྱིས་བློའི་སྣོད་དུ་ཆུད་མིན། འོན་ཀྱང་འདིར་བརྗེད་པར་ཕངས་བློས་ཆ་ཙམ་འགོད་ལ་བརྩོན། ཞེས་པ་ནི་རྩོམ་པ་དམ་བཅའ་བའོ། ད་གང་བྱས་པའི་དང་པོ་པའི་གེ་རེ་བ་ད། རྣམ་དཀར་གྱི་བུ་གེ་དགེ་བ་རེ་བ་ག་རེ་ཅིག་བྱེད་པ་ཡིན་ནས་དང་པོ་པའི་གེ་ཡུལ་དམ་པ་ལ་བའི་མཆོད་པར་བརྗོད་ཡ་དང། ཨ་ནི་རྩོམ་པ་དམ་བཅའ་གནང་ཡ་དེ་སྐྱེས་བུ་དམ་པ་ཚོ་གི་བུ་གེ་མཛད་པ་དང་མཐུན་པ་ཅིག་རེད་ལུགས་སྲོལ་ཅིག་རེད། ཡིན་གཅིག་མིན་གཅིག་དེ་གནང་དགོས་ཀྱི་ཡོད་རེད་འོ་དུས་རེད། རྩོམ་པ་དམ་བཅའ་བའོ། དེ་ལ་འདིར་སྔོན་བྱུང་བའི་སངས་རྒྱས་གྲངས་མེད་དཔག་ཏུ་མེད་པ་རྣམས་དང་བསྐལ་བཟང་འདིའི་འདྲེན་མཆོག་སྟོང་གི་དབུས་ན་པད་དཀར་མཐོ་བའི་མགོན་པོ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེས་ཀྱང་སྐུ་དངོས་ཀྱིས་གདུལ་བར་མི་འོས་པའི། བདག་སོགས་སྐལ་དམན་གྱི་འགྲོ་བ་མཐའ་དག་ལ་དང་པོར་རྣམ་པར་དཀར་བའི་བློ་སྐད་ཅིག་ཙམ་ཚུན་ཆད་སྐྱེ་རུ་བཅུག་པ་ནས་བཟུང། རྟེན་བཟང་ལ་བཞག་སྟེ་ཚང་ལ་མ་ནོར་བའི་ལམ་བསྟན་པས་རྣམ་པ་ཐམས་ཅད་པའི་སར་བགྲོད་པ་ལ་རང་དབང་དུ་བྱེད་པའི་བར། མདོར་ན་ཉེས་རིགས་མཐའ་ཡས་པ་ལས་ནི་ཡང་ནས་ཡང་དུ་དྲངས། ཕུན་སུམ་ཚོགས་པའི་དངོས་པོ་མཐའ་ཡས་པ་ལ་ནི་ཉེ་བར་དགོད་པར་མཛད་པའི་བཀའ་དྲིན་ཅན་མཚུངས་མེད་དཔལ་ལྡན་བླ་མ་དམ་པ། དོན་གྱི་སླད་དུ་མཚན་ནས་སྨོས་ཏེ་སྐྱབས་རྗེ་ཕ་བོང་ཁ་པ་རྗེ་བཙུན་བྱམས་པ་བསྟན་འཛིན་འཕྲིན་ལས་རྒྱ་མཚོ་དཔལ་བཟང་པོ་མཆོག་ནས། དགུང་གྲངས་བཞི་བཅུ་ཞེ་བཞིར་ཕེབས་པ་ལྕགས་བྱ་ལོ། བོད་ཟླ་བ་བདུན་པའི་ནང་གྲུབ་པའི་གནས་མཆོག་བོད་ལྷ་ལྡན་ཁུལ་དབེན་གནས་ཆུ་བཟང་རི་ཁྲོད་དུ། ལྷ་ཀླུ་སྐུ་ངོ་ལྷ་ལྕམ་གཡང་འཛོམས་ཚེ་རིང་ནས་སྦྱིན་བདག་གསོལ་བ་བཏབ་སྟེ། ད་དེ་ཚོའི་མཆན་རེད། དམུ་རྒོད་གདུལ་དཀའི་སྐྱེ་བོ་མི་བསྲུན་པ་བདག་ལྟ་བུས་ཀྱང། ཐེག་མཆོག་གི། གཏམ་གྱི་དགའ་སྟོན་མྱོང་བའི་དུས་བཟང་པོ། ལྕགས་བྱ་སྟོན་ཟླ་ར་བའི་གནམ་གང་ནས་དབུ་བརྩམས་ཏེ་ཉིན་ཉེར་བཞིའི་རིང། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་གོང་གི་དུས་སུ་བོད་ཀྱི་གདན་ས་ཆེན་པོ་གསུམ་དང། དེའི་གོང་གི་གདན་ས་ཆེན་པོ་ཚོ་རེད། གདན་ས་ཆེན་པོ་གསུམ་དང་རྒྱུད་གྲྭ་རྣམ་གཉིས་སོགས་དབུས་གཙང། མདོ་ཁམས་བཅས་ནས་སྐོམ་པ་ཆུ་དོན་དུ་གཉེར་བ་བཞིན་གསུང་གི་བདུད་རྩི་མྱོང་བ་ཁོ་ནའི་ཆེད་དུ་དཀའ་སྤྱད་ཆེན་པོས་ལྷགས་པའི། ལྷགས་པའི་སེ་ད་ཕེབས་པའི་སྐད་ཆ་རེད་ཐག་རིང་པོ་ནས་པའི་དཀའ་སྤྱད་བྱས་ནས་ད་སྔ་མར་པའི་ད་ལྟ་ན་ད་པའི་འགྲོ་བདེ་པོ་པའི་རེ་བ་ད་ཅིག་རི་ལི་སེ་ཡ་མོ་ཊ་སེ་ཡ་འདྲ་པོ་ད་གནམ་གྲུ་སེ་ཡ་འདྲ་པོ་དེ་འདྲའི་ཡོག་མ་རེ་བ་ཁྱོད་ཞོ་ག་འགྲོ་དུས་གང་ལ་སོ་སོ་སོ་སོའི་པའི་རྡོག་སྒྲིལ་ཁྱེར་ནས་ཁུ་ཚ་སེ་ག་རེ་བ་ད་སོ་སོའི་རྡོག་སྒྲིལ་ཁྱེར་ནས་པའི་ལམ་སློང་རྒྱབ་ནས་པའི་རེ་བ་ད། ཨ་ནི། ཕ་གི་ཞག་པོ་པས་ཟླ་བ་ནས་ཟླ་བ་བྱས་ནས་ཕ་གི་ཆོས་ཞུ་ག་ཡོང་ཡ་འོ་དུ་ཟེར་བ་དང། བྱས་ཙང་དཀའ་ལས་བརྒྱབ་ནས་འོ་དེ་རེད། དེ་ནས་ཆོས་དོན་དུ་གཉེར་བ་ཞིག་གསུང་གི་བདུད་རྩི་མྱོང་བ། དེ་ནས། གསུང་གི་བདུད་རྩི་མྱོང་བ་ཁོ་ནའི་ཆེད་དུ་དཀའ་སྤྱད་ཆེན་པོས་ལྷགས་པའི་བླ་སྤྲུལ། དེ་ནས། བཅུ་ཕྲག་གསུམ་དང་སྡེ་སྣོད་འཛིན་པ་དུ་མ་དང་བཅས་ཚོགས་པ་བརྒྱ་ཕྲག་བདུན་བརྒལ་བ་ལ་བྱང་ཆུབ་ལམ་གྱི་རིམ་པའི་དམར་ཁྲིད། དེ་ནས་རྒྱལ་བ་ལྔ་པའི་གསུང་འཇམ་དཔལ་ཞལ་ལུང་གི་ཁྲིད་རྒྱུན་རྒྱས་པ་དབུས་བརྒྱུད་ལུགས་དང་བསྡུས་པ་ལྷོ་བརྒྱུད་ལུགས་པཎ་ཆེན་བློ་བཟང་ཡེ་ཤེས་ཀྱི་གསུང་མྱུར་ལམ་དམར་ཁྲིད། སྐྱེས་བུ་ཆེན་པོའི་བདག་གཞན་མཉམ་བརྗེའི་སྐབས་བློ་སྦྱོང་དོན་བདུན་མ་བཅས་སྦྲགས་པའི་ཉམས་ཁྲིད་སྩལ་བ་ལས། དེ་དག་གི་སྐབས་དོན་གྱི་ཆ་ཤས་རེ་རེ་ནས་ཀྱང་མཚོན་བྱེད་ཀྱི་དཔེ་དང་སྒྲུབ་བྱེད་ཀྱི་རིགས་པ། ངོ་མཚར་བའི་གཏམ་རྒྱུད་ཡིད་ཆེས་པའི་ལུང་དང་བཅས་ཏེ་སྙན་བརྒྱུད་ཀྱི་མན་ངག་གིས་བརྒྱན་ནས་གསུངས་པས་ལས་དང་པོ་བ་རྣམས་ལ་གོ་བདེ་ཞིང་རབ་འབྲིང་ཐ་གསུམ་གྱི་བློར་འཚམ་པ། ཉམས་མྱོང་རྒྱུད་ཐོག་ཏུ་འཁེལ་བས་ཡིད་འཁུར་ལྷགས་ཤིང་སེམས་ལ་ཕན་པ། སྐབས་རེ་དགོད་བྲོ་བས་གཉིད་རྨུགས། དེ་ནས་བྱིང་འཐིབས་སངས་ཤིང། ད། སྐྱབས་རྗེ་བདེ་ཆེན་སྙིང་པོས་གསུང་ཆོས་གནང་སྟངས་དེ་གཞན་དང་དཔེ་མི་འདྲ་བ་འདྲ་པོ་ཅིག་འདུག་པ་དང་བསམ་བཞིན་དུ་བྱོན་པ་ཡིན་དུས་གང་ལ་རེད་པ་དང་ཞེ་དྲག་གི་དཔེ་དེ་གར་སོ་ལྟ། དེ་ནས། སྐབས་རེ་དགོད་བྲོ་བས་གཉིད་རྨུགས་བྱིང་འཐིབས་སངས་ཤིང་རེས་འགའ་ངུ་བྲོ་བས་མཆི་མ་དབང་མེད་དུ་འབྱིན་དགོས་པ་དང་གཞན་དག་ཏུ་འཇིགས་ཤིང་ཡིད་འབྱུང་བས་ད་ལྟ་རང་ནས་ཚེ་བློས་བཏང་གི་ཉམས་ལེན་ཁོ་ན་བྱས་ནས་ཅིའི་ཕྱིར་མི་འདུག་སྙམ་དུ་བཟོད་གླགས་མེད་པའི་བློ་ངེས་པར་འགྱུར་བ་ལྟ་བུས་མཚོན་འཆད་ཚུལ་ཁྱད་པར་དུ་འཕགས་ཤིང་འཕགས་པའི་གསུང་བཤད་མཐའ་དག་པ་ནི་འབྲི་བར་ག་ལ་ནུས། འོན་ཀྱང་ད་དེ་ཚོ་གསལ་པོ་ཞེ་དྲག་རེད་པ་འོ་དེ་རེད། འོན་ཀྱང་ཉམས་མྱོང་རྒྱུད་ཐོག་ཏུ་འགེལ་བའི་མན་ངག་གི་གནད་འགག་རྣམས་བརྗེད་ན་ཤིན་ཏུ་ཕངས་པས་རང་བློས་གང་དཔོགས་ཤིག་ཟིན་བྲིས་སུ་བྱས་པར་རྗེས་སུ་རྗེ་བླ་མ་མཆོག་ནས་ཀྱང་ཆོས་གྲལ་དུ་མ་ངེས་པ་རྣམས་ལ་ངོས་ནས་ཟུར་དུ་འཆད་པར་དཀའ་ཞིང་ཟིན་བྲིས་འདེབས་མི་མང་ཡང་ཆ་ཚང་བ་དང། ཡིད་བརྟན་རུང་བ་དཀའ་བས་ཁྱོད་ཀྱིས་གང་ངེས་པ་རྣམས་ཟིན་བྲིས་ཐོབས་ཤིག་ཅེས་བཀའ་ཡི་གནང་བ་ཕེབས་པ་དང་སྒྲུབ་པ་ལྷུར་ལེན་འདོད་པའི་གྲོགས་གཞན་ལའང་བླ་མའི་གསུང་གི་ཚབ་མ་ལྟ་བུར་ཕན་དུ་རེ་བས་བློས་བཅོས་བསླད་མེད་པར་དགོད་པར་བྱའོ།

ཡི་དམ་གུ་རུ་ར་ན་མེ་འདྲ་ནི་ཡ་ད་ཡ་མེ། ལོ་བཅུ་ལས་མེད་པར་དགོད་པར་བྱའོ་གསུངས། དེ་ལ་ཉིན་དང་པོར། མཚུངས་མེད་ཆོས་ཀྱི་རྒྱལ་པོའི་ཞལ་སྔ་ནས། ཁྲིད་ཀྱི་སྔོན་འགྲོ་ཀུན་སློང་བཅོས་པ་ནས་བརྩམས་ཏེ་འདི་ལྟར་གསུངས་ཏེ། འོ་ལགས་སོ། ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་གསུང་ལས་དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན། རྙེད་དཀའ་འཇིག་སླ་ནམ་མཁའི་གློག་དང་འདྲ་ཚུལ་འདི་བསམས་ནས་འཇིག་རྟེན་བྱ་བ་ཀུན། སྦུན་པ་འཕྱར་བ་བཞིན་དུ་རྟོགས་གྱུར་ནས། ཚུལ་འདི་བསམས་ནས་འཇིག་རྟེན་བྱ་བ་ཀུན། བུམ་པ། ད་འབྲུའི་སྙིང་མེད་སྦུན་ནམ། ཤུན་པ་སེར་བོ་རང་སྙིང་པོ་མེད་པའི། ཕྱི་ཁོག་ཕུབ་མ་འཕྱར་བ་བཞིན། བཞིན་དུ་རྟོགས་གྱུར་ནས། ད་འཇིག་རྟེན་གྱི་བྱ་བ་གང་ག། རེད་པ་ད་ཚེ་འདི་གི་དོན་དག། ད་ལྟོ་གོས་གཏམ་གྱི་དོན་དག་བཅས་ཀྱི་རོ། འཇིག་རྟེན་གྱི་བྱ་བ་ཚང་མ་ལོག། སྦུན་པ་ཕ་གི་སྙིང་པོ་མེད་པ། རེད། པ་ད་གནམ་དུ་འཕྱར་བའི་སྒང། རེད། པ་ད། ཨ་ནི། ཕ་གི། ཤུན་པ། འབྲས་སྟོང་པ་འཕྱར་འབྲས་ཡིན་ན་ནས་ཡིན་ནའོ། ཤུན་པ་དེ་ལྷགས་པས་ཕར་འཁྱེར་འགྲོ་བ། དེ་འདྲ་བོ་ཅིག་སྙིང་པོ་མེད་པ་ཅིག་ཧ་གོ་དགོས་རེད་གསུངས་ནས། དེ་ནས་ཕུབ་མ་འཕྱར་བ་བཞིན་དུ་རྟོགས་གྱུར་ནས། ཉིན་མཚན་ཀུན་ཏུ་སྙིང་པོ་ལེན་པ་དགོས་གསུངས་ནས། ཨོ་ད་རྣལ་འབྱོར་རྗེ་བླ་མ་ཙོང་ཁ་པ་ངས་ཀྱང། ཨོ་ད་རྣལ་འབྱོར་ངས་ཀྱང་གསུང་ཡ་དེ། ཉམས་ལེན་དེ་ལྟར་བྱས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ། ཞེས་གསུངས་པ་ལྟར། ད་དང་པོ་པའི་སོ་སོས་སེམས་ཅན་གྱི་དོན་དུ་ཕ་གི་ཆོས། ཐོས་པ། དེ་ནས་ཐོས་བྱུང། བསམ་པ། བསམ་བྱུང། བསྒོམ་པ་སྒོམ་བྱུང་བྱས་ནས་དང་པོར་རྒྱ་ཆེན་ཐོས་པ་མང་དུ་བཙལ་གསུང་ཡ་རེད་པ་ཐོས་པ་བྱེད་དགོས་ཀྱི་ཡོད་རེད། གལ། ཐོས་པ་མ་བྱས་ན་ཉམས་སུ་ལེན་སྟངས་འདི་ཤེས་ཀྱི་མ་རེད་པ། ཐོས་པ་མེད་པའི་སྒོམ་པ་ནི་ལག་རྡུམ་བྲག་ལ་འཛེག་པ་འདྲ། ཇི་ལྟར་ཐོས་པ་ཁྱོན་ནས་མ་བྱས་ན་བླ་མའི་མདུན་ནས་འབད། སོ་སོ་པའི་དགེ་བའི་བཤེས་གཉེན་གྱི་མདུན་ནས་འབད་ཆོས་ཁྱོན་ནས་མ་ཐོས་པ་ལ། ཉམས་སུ་བླང་སྟངས་ཤེས་ཡ་ཡོག་མ་རེད། བྱས་ཙང་ཐོས། འདི་ནི། ཐོས་ནས་དེ་ནས་ཕ་གི། སོ་སོས་ཤེས་པ་བྱས་ཉམས་སུ་བླངས་ནས། ཨ་ནི་གཞན་ལ་བར་ཆད་དགུག་ཡོད་རེད། ཐབས་གཞུང་དེ་བརྒྱུད་ཀུན་སྤྱོད་པ་དེ་ཆད་པ་ནི་དཀའ་བ་ཡིན། སོ་སོས་མ་ཤེས་པ་ལ་ཨ་ནི་མི་ལ་བུ་གས་ཉམས་སུ་བླང་དར་ཤེས་ཤིང་གི་མ་ལ་བ། སོ་སོས་ཉམས་ལེན་མ་བྱས་པ་ལ་མི་ལ་ཉམས་ལེན་བྱས་གོ་ར་ཟེར་ན་དེའི་སྒྲ་ཆགས་པོ་ཅིག་ཡོད་མ་ལ་བ། བྱས་ཙང་བུ་གས་འདི་ནི་གར་སོ་གོ་ར་འདི་ནི་དོན་མཐུན་དོན་སྤྱོད། འདི་ནི་བདུད་དངོས་པོ་བཞི་ཟས་སྦྱོར་བ་དང་འཁོར་བ་སྦྱིན་པ། བུ་གས་བསྙེན་པར་སྨྲ་བ། ཨ་ནི་དོན་མཐུན་པ་དོན་སྤྱོད་པ། ཆོས་དང་མཐུན་པའི་གཏམ་ཕ་གི་གཞན་དག་ལ་ཕར་བཤད། སོ་སོ་གིས་ཡང་དེ་དང་མཐུན་པའི་ཕ་གི་བྱས་པ་ཡིན་ན་ཉམས་ལེན་བྱས་པ་ཡིན་ན་ཨ་ནི་མིས་དེ་ཉན་འཇོག་བྱེད་ཀྱི་ཡོད་རེད་པ། འོ་དེ་འགྲིག་གི་བཟོ་འདྲ་པོ་བྱེད། ད་གང་བྱེད་པའི་དེ་ནས། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བྱས་ངས་དཔེ་ཉམས་ལེན་འདུག་སེ་བྱས་པ་ཡིན། དང་པོ་རྒྱ་ཆེའི་ཐོས་པ་མང་དུ་བཙལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླང། ཀུན་ཀྱང་བསྟན་པ་ཆེད་དུ་རྒྱས་པའི་ཆེད་དུ་བསྔོས་པ་ཡིན། ཨ་ནི་ངའི་རྗེས་འཇུག་གི་གདུལ་བྱ་ཁྱེད་རང་ཚོས་ཡིན་ན་ཡང། ཨ་འདུག་སེ་ཉམས་ལེན་དེ་བྱེད་དགོས་རེད་གསུངས་པ་རེད། ཐོས་པ་བྱས་བསམ་པ་སྒོམ་གསུམ་ཡ་མ་བྲལ་བ་ཅིག་བྱེད་དགོས་རེད། དང་པོ་རྒྱ་ཆེ་དང་ཐ་མ་ཉམས་སུ་བླང་ཟེར་ཡ་དེ། ཐོས་པ་བྱེད་པའི་སྐབས་ལ་ཉམས་ལེན་མི་དགོས་པའི་སྐད་ཆ་མ་རེད། ཐོས་པ་གང་བྱས་པའི་གཞུག་གུ་དེ་ལ་ཉམས་ལེན་བྱེད་དགོས་རེད།

བར་དུ་ཐོས་པ་བྱས་ཉམས་ལེན་རྒྱུན་དུ་མ་བྱས་ན་བྱས་ཙང་ཐོས་པ་བྱས་པའི་རྗེས་དེ་ལ་ཐོས་པ་གཅིག་བྱས་ན་དེའི་རྗེས་དེ་ཉམས་ལེན་གཅིག་ཐོས་པ་གཉིས་བྱས་པ་ཡིན་ན་དེའི་རྗེས་ལ་ཉམས་ལེན་གཉིས་བྱས་ཙང་ཐ་མ་ཉིན་མཚན་ཀུན་ཏུ་ཉམས་སུ་བླང། ཟེར་དེ་ཐོས་པའི་ཐ་མ་ཐོས་པའི་རྗེས་ལ་ཉམས་སུ་བླངས་པ་དེ་འོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་འདུག་སེ་གནང་གི་ཡོད་རྗེས་འཇུག་ཁྱེད་རང་ཚོས་ཡང་འདུག་སེ་བྱེད་དགོས་རེད་གསུངས་ཡིན་པ་འདྲ། དེ་ནས། ཉིན་མཚན་ཀུན་ཏུ་སྙིང་པོ་ལེན་པ་དགོས་རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བྱས། ཐར་འདོད་ཁྱེད་ཀྱང་ད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་འདོད་པ་ཅིག་ཡིན་པ་ཡིན་ན་འོ་ན་དེ་བཞིན་བསྐྱང་འཚལ་ལོ་ཞེས་གསུངས་པ་ལྟར་རང་ཅག་ཚེ་རབས་ཐོག་མ་མེད་པ་ནས་ད་ལྟའི་བར་དུ་འཁོར་བ་ན་སྡུག་བསྔལ་འདི་མྱོང་འདི་མ་མྱོང་བྱ་བ་དང། བདེ་སྐྱིད་ཀྱང་འདི་མ་སྤྱད་བྱ་བ་གཅིག་ཀྱང་མེད་པར་ལུས་ཇི་སྙེད་ཅིག་བླངས་ཀྱང་སྙིང་པོ་ལོན་པ་གཅིག་ཀྱང་མ་བྱུང། ཨ་འཁོར་བའི་ནང་ལ་དཔེ་ག་གེ་གན་བུབ་འདྲ་པོ་དཔེ་འདྲ་མི་འདྲ་འདྲ་པོ་དང་མཚམས་མཚམས་ཡར་མཐོ་རིས་ལ་སྐྱེས་མཚམས་མཚམས་མཐོ་རིས་འདྲ་པོ་རེད་དང་ལྷ་དང་མིའི་གོ་འཕང་ལ་སྐྱེས་མཚམས་མཚམས་ངན་སོང་ལ་མར་སྐྱེས་འདྲ་པོ་དང་བྱས་ནི་དཔེ་ཨ་ནི་ངན་སོང་གི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་དཔེ་མྱང་མྱང་མྱང་ནི་དཔེ་མྱང་གོ་ཆོད་ཡ་འདྲ་པོ་ད་འགྲིག་གི་རེད་ཟེར་ཡ་ཡོག་མ་རེད་བ། ད་འཁོར་བའི་བདེ་སྐྱིད་རེད་ཟེར་ཡ་ཅིག་དཔེ་འདི་སྤྱད་དཔེ་འདི་དཔེ་སྤྱད་མ་མྱོང་བ་འདྲ་པོ་ག་གེ་མེད་པ་རེད་ཡིན་ན་ཡང་དེའི་ཕན་ཐོགས་གེ་ཡོག་མ་རེད། ཕན་ཐོགས་མ་བྱུང་བ་རེད་གསུངས་པ་འདྲ། ལུས་ཇི་སྙེད་ཅིག་བླངས་ཀྱང་སྙིང་པོ་ལོན་པ་གཅིག་ཀྱང་མ་བྱུང་ལ། ད་རེའི་སྐབས་འདིར་དལ་འབྱོར་གྱི་རྟེན་རྣམ་པར་དག་པ་ཐོབ་པ་འདི་ལ་སྙིང་པོ་ལོན་པ་ཞིག་བྱ་དགོས་ཏེ། རང་ཅག་རྣམས་ཀྱིས་མ་བརྟགས་མ་དཔྱད་པའི་ཚེ་འདི་ལྟ་བུའི་རྟེན་བཟང་པོ་རྙེད་པ་ལ་དགའ་ཚོར་ཅི་ཡང་མེད་ཅིང་དེ་ལས་དངུལ་སྲང་གང་དོ་ད་སྔ་མ་བོད་ཀྱི་ལུགས་ཀྱི་དངུལ་སྲང་ཟེར་གི་རེད་བ་ད་འོ་དེ་རེད། དངུལ་སྲང་གང་དོ་རྙེད་པ་ལ་དགའ་ཚོར་ཆེ་བ་ཙམ་དུ་བརྩི་བ་དང། དལ་འབྱོར་ཐོབ་ཟིན་པ་འདི། འདྲ་པོ་དང་སྟོང་ཟད་དུ། དལ་འབྱོར་སྟོང་ཟད་དུ། སོང་བ་ལ། མི་གཞན་དག་གི་དལ་འབྱོར་སྟོང་ཟད་འགྲོ་མི་འགྲོ་གི་སྐད་ཆ་མ་རེད། སོ་སོའི་རྙེད་བསྡད་པའི་ལུས་རྟེན་འདི་སྟོང་ཟད་དུ་འགྲོ་མི་འགྲོ་བསམ།